ཚད་པར་དཀའ་བ་ལམ་མ་ནོར་བར་སྟོན་པའི་སྤང་བླང་གི་འཇུག་ལྡོག་ལ་ནན་ཏན་གྱིས་འབད་ནས་ཉམས་ལེན་བྱེད་དགོས། དེ་ཡིན་ན། དེ་ནས་དང་པོ། ངེས་འབྱུང་གི་བསམ་པ། བྱང་ཆུབ་ཀྱི་སེམས་རུ་ངེས་འབྱུང་གི་བསམ་པ། དེ་ནས་བྱང་ཆུབ་ཀྱི་སེམས་རུ་འབུལ་བྱེད། སྟོང་ཉིད་རྟོགས་པའི་ལྟ་བ་གསུམ་པོ་དེ། དང་པོ་རང་རྒྱུད་ལ་བརྟན་པར་བྱེད། དེའི་ནང་ནས་ཀྱང་འཇམ་མགོན་བླ་མས། རྣམ་དག་ངེས་འབྱུང་མེད་པར་སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཞི་བའི་ཐབས་མེད་ལ། སྲིད་ལ་བརྐམ་པ་ཡིས་ཀྱང་ལུས་ཅན་རྣམས་ཀུན་ནས་འཆིང་ཕྱིར་ཐོག་མར་ངེས་འབྱུང་བཙལ། ཞེས་ཇི་ལྟར་གསུངས་པ་ལྟར་གྱི། དང་པོ་ངུ་ཚོ་ལས་དང་པོ་བས། ངན་སོང་གི་སྡུག་བསྔལ་ལས་ཐར་འདོད་ཀྱི་བློ་སྐྱེས་ནས། དེ་ལས། དེ་ནས། སྐྱོབ་པའི་སྐྱབས་བླ་ན་མེད་པ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་དང། རང་གི་དགེ་བའི་བཤེས་གཉེན་ཏེ་སྐྱབས་གསུམ་ཀུན་འདུས་ཀྱི་ངོ་བོ་རུ་ཡིད་ཆེས་པའི་སྒོ་ནས། ཚེ་འདི་དང་ཕྱི་མ་ཕན་ཆད་བྱས། དེ་ནས། རང་གི་བྱ་བ་བཟང་ངན་ཐམས་ཅད་སྐྱིད་སྡུག་ལེགས་ཉེས་གང་བྱུང་ཡང། དེ་ནས། བླ་མ་དཀོན་མཆོག་མ་གཏོགས་པའི་གཞན་ན། གཞན་དག་ལ་སྐྱབས་རེ་ས་གཞན་ན་མེད་བསམ་པ་གྱིས། དེ་ལྟ་བུའི་དེ་ནས་ཆོས་བྱེད་པ་གང་ལས་ཀུན་སློང་དེ་རག་ལས་པ་ཡིན། རང་གི་སེམས་དེ་རྣོ་བ་རྒྱ་དབྱིངས་དུ་བཏང། བླ་མེད་ཀྱི་ཆོས་ཤེས་པ་དེ་ལ་ཉན་ཐེངས་ཀྱང་མ་ནོན་ན། ཆོས་གྲྭ་དུས་འདི་ན་ཡང་ཕན་པ་ཏིལ་འབྲུ་ཙམ་ཞིག་མེད། དེ་ལྟར་ཡིན་ན་ནི་དེང་གི་དེ་ནས་སད་ནས། རང་རྒྱུད་ཀྱི་སེམས་ལ་བརྟག་དཔྱད་བྱས་ཏེ་ཉོན་མོངས་དུག་གསུམ་གི་དབང་དུ་མི་འགྲོ་བ་བྱས་ཚང་མ་ལོག་གི་ཉམས་ལེན་ཡག་པོ་བྱེད་དགོས།

དེ་ཡིན་ན་དེ་ལྟ་བུའི་གསང་སྔགས་ཀྱི་ལམ་འདི་ནི། ཨ་ལས། ཉམས་སུ་ལེན་པ་ལ་དེ་ནས། དེ་ནས། རྒོད་དང་ལྟ་དང་ལག་བཅངས་དང་གཉིས་གཉིས་འཁྱུད་དང་རྣམ་པ་བཞི་སྲིན་བུའི་ཚུལ་གྱིས་རྒྱུད་བཞིར་གནས། དེ་གསུངས་པ་དེ་དུས་ལ་དེ་ནས། ཕྱག་རྒྱ་གཙོ་བོར་བྱེད་པ་ལ་སོགས་པ། དེ་ནས་དམིགས་པ་གཙོ་བོར་བྱེད་པ་ལ་སོགས་པ། དེ་ནས་དེ་འདྲ་མང་པོ་བཞེད་པ་ཡོད། དེ་ནང་ནས་ཀྱང། འཛམ་བུ་གླིང་འདིར་མངལ་སྐྱེས་ཁམས་དྲུག་ལྡན་ཡིན་དུས་དེའི་སྟེང་ན། སྙིགས་དུས་ཀྱི་ཚེ་ཐུང་བ་གཅིག་པུ་འདི་ཉིད་ལ་ཟུང་འཇུག་རྒྱལ་བ་རྡོ་རྗེ་འཆང་ཆེན་པོའི་གོ་འཕང་ཐོབ་བྱེད་ཀྱི་ལམ་ཚང་ལ་མ་ནོར་བ་དེ་བླ་མེད་ཀྱི་རྒྱུད་སྡེ་འདི། དེས་ན་དེ་ལྟ་བུའི་བླ་མེད་ཀྱི་རྒྱུད་སྡེ་འདི་ལ། དེ་ནས་ཕ་རྒྱུད་དང་མ་རྒྱུད་གཉིས་ཡོད་དེ། ཕ་རྒྱུད་དང་མ་རྒྱུད་གཉིས་ཀྱི་ནང་ནས་ད་ལམ།

ཨ་ངུ་ཚོ། ཞག་པོ་གཅིག་ལ། ཉིན་ཞག་གཅིག་ལ་རླུང་ཉི་ཁྲི་ཆིག་སྟོང་རྒྱུ་འདུག་རླུང་ཉི་ཁྲི་ཆིག་སྟོང་དེས། ཨ་ལས། དེ་ནས། ཁམས་བཞི། ཡུམ་བཞི། ཨ། དེ་ནས་དེའི་ཐོག་ལ་དེ་ནས། རིགས་ལྔ། དེ་ཐམས་ཅད་མེད་པ། ཨ་ལས། དེ་ནས། ཉེ་བའི་སྲས་ཆེན་བརྒྱད། དེ་རིགས་བརྒྱུད་པ་ལས་དེ་ནས་ལྷ་རེ་རེ་རེ་རེ་ཞིག་བསོད་ནམས་མི་བསྐྱོད་པ་ལྟ་བུ་ན་མི་བསྐྱོད་པ་གི་མི་བསྐྱོད་པ་མི་བསྐྱོད་པ་གི་རྣམ་སྣང་མི་བསྐྱོད་པ་གི་རིན་འབྱུང་མི་བསྐྱོད་པ་གི་འོད་དཔག་མེད་མི་བསྐྱོད་པ་གི་དོན་ཡོད་གྲུབ་པ། མི་བསྐྱོད་པ་གི་སྤྱན་མ་མི་བསྐྱོད་པ་གི་མཱ་མ་ཀཱི་མི་བསྐྱོད་པ་གི་གོས་དཀར་མོ་མི་བསྐྱོད་པ་གི་དམ་ཚིག་སྒྲོལ་མ། མི་བསྐྱོད་པ་གི་སྤྱན་མ་མི་བསྐྱོད་པ་གི་དེ་ནས་ཨཱ་ལས་སྒྲ་རྡོ་རྗེ་མ་གཟུགས་རྡོ་རྗེ་མ་ད་དེ་འདྲ་བཤད། ཨཱ་ལས་མི་བསྐྱོད་པ་གི་དེ་ནས་ད་ལྟ་བའི་དུས་འཇིག་རྟེན་དབང་ཕྱུག་པས་ན།

གསང་བ་འདུས་སུ་འཇུག་ལུགས་ཏེ། བར་སྐོར་སྟེ། དེ་ཡིན་ཏེ་དེ་ལྟ་བུ་གསང་བ་འདུས་པ་དེ། དེ་ནས་ལམ་ལ་ལྷག། ལམ་ལ་བསླབ་འོང་དུས་དུས་ཚོད་ལ། དང་པོ་བསླབ་འོང་དུས་ནི། སྐྱེ་འཆི་བར་དོ་གསུམ་པོ་དེ་དང་རྣམ་པ་མཐུན་པ། དེ་ནས་བསྲེ་བ་གསུམ་པོ་དེ་ལ་སྦྱངས་པ་སྟེ། བསྲེ་བ་གསུམ་པོ་དེ་ལ། འཆི་དུས་ཀྱི་བསྲེ་བ། གཉིད་དུས་ཀྱི་བསྲེ་བ། རྨི་ལམ་གྱི་གནས་སྐབས་ཀྱི་བསྲེ་བ། གཉིད་སད་དུས་ཀྱི་བསྲེ་བ། དེ་ལས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་པོ་དེ་ཡལ་ནས། སྐུ་གསུམ་ལམ་ཁྱེར་དུ་བསྒྱུར་བའི་བདག་ཉིད། སྦྱང་གཞི་ཐ་མལ་གྱི་སྣང་བ་དེ་སྦྱོང་བྱེད་ལྷ་སྐུ་གི་རྣམ་པར་ཤར་བ་སྟེ། སྦྱང་གཞི་སྦྱོང་བྱེད་དེ་ངོ་འཕྲོད་པར་བྱས་ནས་སྙིགས་དུས་ཀྱི་ཚེ་ཐུང་གཅིག་པུ་འདི་ཉིད་ལ། རླུང་སེམས་དྲག་སྐྱེད་མེད་པར་དབུ་མ་ཀི་ནང་ལ་ཆོ་འཕྲུལ་ཞིག་ཐོབ་པ་ཡིན་དགོས། དེ་ཡིན་དུས་དེ་ལྟ་བུ་གསང་བ་འདུས་པ་ཀྱི་རྒྱུད་ཀྱི་དེ་ནས་པའི་རྒྱུད་ལ་བརྟེན་ནས་མཐའ་དྲུག་ཚུལ་བཞི་གི་སྒོ་ནས་འཇམ་མགོན་བླ་མའི་སྒྱུ་ལུས་ཀྱི་གསལ་བ་ཤེས་པ། དེ་ཡིན་དུས་དེ་ཡང་འཇམ་མགོན་བླ་མའི་འགྲེལ་པ་སྒྲོན་གསལ་དེ་ལ་བརྟེན་ནས་ཟླ་བ་གྲགས་པ་ཀྱི་དེ་ནས་ཨ་ལས་གསང་བ་འདུས་པ་ཀྱི་འགྲེལ་པ་སྒྲོན་གསལ་ལ་གཟིགས་ནས།

དེ་ལ་ཞིབ་ཕྲ་གི་སྒོ་ནས་ས་བཅད་རེ་རེ་བཞིན་དུ་ཚིག་རེ་རེ་བཞིན་དུ་བགྲངས་ནས་བླ་མ་གི་གསུང་ཚུལ་ཅིག་ཡང་ཡོད། དེ་མ་ཡིན་པར་ས་བཅད་རྩ་བའི་གི་ས་བཅད་ཡ་ལ་བགྲངས་ནས་ས་བཅད་ཆུང་བ་དེ་མ་བགྲངས་ནས་ས་བཅད་ཆེ་བ་དེ་ལ་བགྲངས་ནས་གསུང་ཚུལ་གཉིས།

འོ་ན་ཅི་འདུག་པ་དེ་ད་ལྟ་བྲིས་ཐུབ་ཤིའོ་རེད་བྲིས་ཐུབ་ཤིའོ། ངོ་མ་རེད་ཟེར་ན། འོ་ན་སངས་རྒྱས་ཀྱི་ཐུགས་རྗེའི་བྱིན་རླབས་དང་རང་གི་ལས་ཀྱི་དབང་གིས། རོ་རྐྱང་གཉིས་ཀྱི་རླུང་དེས་རོ་རྐྱང་གཉིས་ཀྱི་རྩ་དེ་གི་དབུ་མ་ལ་དེ་ནས་པས་མདུད་པ་རྒྱབ་རྒྱབ་ཡོད་དུས་དེ་ཚིག་གི་ཚིག་དེ་ལྷོད་འོང།

སྒྲ་གཅན་གཉིས་ཡོད་དེ་ཡིན་དུས་རོ་རྐྱང་གཉིས་ཡོད་རླུང་གི་དབུ་མ་གི་ནང་ལས་ལྷ་ནང་བདག་གིས་སྐྱོང་གི་དེའི་གཞི་ལ་ལས་དེ་ན་ཟླ་བ་ཡིན་ནམ་དང་ཉི་མ་ཡིན་ནམ་དེ་དེའི་གི་སྟོབས་ཤུགས་ཀྱི་གི་ནུས་པ་དེ་ཡིན་དེ་ནས་སྒྲིམ། སྒྲིམ་དགོས་རེད་མ་གཏོགས་ཁོ་མདོག་འཇུག་ར་མ་རེད་དེ་སྒྲིམ། སྒྲུབ་གཞི་དེ་ནི་ཆེ་ཆུང་ངེས་དྲུག་གི་ཐུང་མོ་ནོ་ཨ་ལས་ནི་གི་རེད་མ་རེད་ཨ་ལས་ས་ཆ་ནི་ཆེ་བ།

དེ་བདེ་བའི་ངོ་བོར་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་ཀྱི་སྐུ་དེ་བདེ་བའི་ངོ་བོ་ལ་སྟོང་ཉིད་སྟོང་པའི་ཡེ་ཤེས་བདེ་བའི་ངོ་བོ། དེ་ལས་རླུང་གཉིས་པོ་དེ་བླངས་ཏེ་དབུ་མ་གི་ནང་ན་ཞུགས་ནས་ཐེག་ཆེན་བྱེད་ཀྱི་ནོ། དེ་ངོ་བོ་ང་རིག་ལ་རང་གི་དྲྭ་ཐིག་དེ་ལས། སློབ་བུ་ཤཱཀྱ་ལ་བསྟན་དགོས།

གནས་འདི་ལ་གཟབ་པར་བྱའོ། དེ་ཡིན་དུས་བཤེས་གཉེན་བསྟེན་ཚུལ་གི་སྐོར་ལ། རང་གིས་དེར་ཀ་ཁ་བསླབ་པའི་དགེ་རྒན་ནས་བཟུང་སྟེ་རང་གི་ཆོས་འབྲེལ་དབུ་ཐོབ་ཀྱི་བླ་མ་གང་ག་ལ་བརྙས་པ་དང་སྨད་པ་བྱས་ན། ཨེ་ནས་པས་དམྱལ་བ་གི་གནས་སུ་ངན་སོང་གི་སྒོ་འབྱེད་པ་ལྟ་བུ་ཞིག་ཡིན་པ་འདི་འོ་ལེ། དེ་ནས་རྒྱལ་བའི་གསུང་རབ་ཀྱི་མདོ་རྒྱུད་དུ་མ་ནས། ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་ལ་གསུངས་པ་འདི་རེད་མ་གཏོགས་ངས་ཁ་བདེ་བདེ་ཞིག་ནས་བཤད་པ་དེ་མ་རེད།

བྱང་ཆུབ་ཀྱི་སེམས་ངེས་འབྱུང་གི་བསམ་པ་སྟོང་ཉིད་རྟོགས་པའི་ལྟ་བ་ཞིག་མེད་ན་དེ་གསང་སྔགས་བསྟན་ན་ཡང་ངན་སོང་གི་སྒོ་འབྱེད་པ་ལྟ་བུ་སྟེ། དེས་མདོ་ལམ་ཐུན་མོང་བས་རྒྱུད་སྦྱངས་ནས་ད་གཟོད་རང་གི་རྒྱུད་དེ་སྨིན་པར་བྱེད་གང་གིས་སྨིན་པར་བྱེད་ན་འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་འཇིགས་ཤིང་སྐྲག་ནས་བྱང་ཆུབ་ཀྱི་སེམས་ཀྱིས་རྩིས་ཟིན་པར་བྱེད་ནས་དེ་ནས་ས་བོན་དེ་དང་པོ་འདེབས་དགོས་ས་བོན་མེད་པ་ལ་ཡོང་གི་མ་རེད།

འཁོར་བ་ལ་ཆགས་པའི་ཆགས་པ་དང། ཨ་ཁུ་དེ། དེ་ཡིན་དུས་བསྟན་ན། བསག་དང་བསྲུང་དང་བརླག་པའི་གདུང་བ་ཡིས་ནོར་ནི་ཕུང་ཁྲོལ་མཐའ་ཡས་ཤེས་པར་བྱ། ནོར་ལ་ཆགས་པས་གཡེངས་པར་གྱུར་པ་རྣམས་སྲིད་པའི་སྡུག་བསྔལ་ལས་གྲོལ་སྐབས་མེད་དོ་གསུངས་པ་རེད། འཁོར་བ་གི་གནས་ངན་ལོངས་སྤྱོད་སོགས་སུ་བལྟས་ན། བསག་དང་བསྲུང་དང་བརླག་པའི་དང་པོ་གསོག་མི་ཐུབ་པའི་གདུང་བ། བར་དུ་དེ་བསྲུང་མི་ཐུབ་པའི་གདུང་བ། མཐའ་མར་བལྟས་ཚེ་ན་བརླག་སྟོར་སོང་ལུགས་ཀྱི་གདུང་བ།

བསག་དང་བསྲུང་དང་བརླག་པའི་གདུང་བ་ཡིས། ནོར་ནི་ཕུང་ཁྲོལ་མཐའ་ཡས་ཤེས་པར་བྱ། ནོར་ལ་ཆགས་པས་གཡེངས་པར་གྱུར་པ་རྣམས་སྲིད་པའི་སྡུག་བསྔལ་ལས་གྲོལ་སྐབས་མེད་དོ། དེ་ཡིན་དུས་དེ་ལ་དཔེར་ན་ཡན་ཁ་ཅིག། གཞན་དུ་ཕར་ཕྱིན་གྱི་ཉམས་ལེན་རྫོགས། ཚོད་མ་ལ་སོགས་སྦྱིན་པ་ལའང་འདྲེན་པས་ཐོག་མར་སྦྱོར་བར་མཛད། དེ་ལ་གོམས་ནས་ཕྱི་ནས་ནི་རིམ་གྱིས་རང་གི་ཤ་ཡང་གཏོང། གང་ཚེ་རང་གི་ལུས་ལ་ནི་ཚོད་སོགས་ལྟ་བུའི་བློ་སྐྱེས་པ་དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད་དེ་མེད།